ད་དེ་འདྲའི་ཆེད་དུ་ང་རང་ཚོ་སྟོང་ཉིད་སྒོམ་དགོས་དང་གཅོད་གཏོང་ཚར་ན་སྟོང་པ་ཉིད་སྒོམ། ལྷ་འདྲེ་ཡི་མཐོང་ཡོད་མ་ལྷ་འདྲེ་ཡོད་བསམ་པ་བྱེད། སྟོང་གསུམ་གྱི་སྟོང་གི་ལྷ་འདྲེ་སེམས་ཅན་ཐམས་ཅད་བཀའི་སྟོང་སྦྱིན་པ་བཏང་ཡོད་རེད་ཡོད་བསམ་པ་བྱས་པ་མ་གཏོགས་མིག་གིས་རིག་ཡོད་མ་རེད་ད། དེ་ཚང་མ་ལ་འོད་ཀྱི་རྣམ་པ་བསྡུས་ན་རང་བཞིན་མེད་བསམ་པ་རང་བཞིན་མེད་པའི་རྒྱུ་མཚན་བསམ་བློ་གཏོང་ནས་སྟོང་ཉིད་གཏན་ལ་ཕབ་ནས་བསམ་བློ་གཏོང་ན་སྒོམ་པ་རེད་མ་གཏོགས་སྟོང་ཉིད་མིག་གིས་མཐོང་ཡོད་མ་རེད། སྟོང་ཉིད་མངོན་སུམ་དུ་རྟོགས་ཡོད་མ་རེད་ད་ལྟ་དོན་སྤྱི་རེད་སྟོང་ཉིད་ཀྱི་དོན་སྤྱི་ཞིག་རྟོགས་པའི་དགོས་མཁོ་རེད་ད་ལྟ་མངོན་སུམ་ཡོད་མ་རེད། བྱས་ཙང་སྟོང་ཉིད་དོན་སྤྱིའི་ཚུལ་གྱིས་རྟོགས་གཏན་ལ་ཕབ། གཏན་ལ་ཕབ་པ་དེ་སྒོམ་པ་དེ་གསལ་རུ་ཨེ་འགྲོ་བལྟས་ནས་དེ་ནས་སྟོང་གཞི་ཆོས་ཅན་གང་ག་འོད་ཀྱི་རྣམ་པ་ཅན་དུ་ཚུར་འདུས་ན་རང་གི་ཐུགས་སེམས་ལ་ཚུར་འདུས་ཡོང་དུས་སྟོང་སང་སྐབས་འགྲོ་བའི་སྒང་ལ་སྟོང་སང་སང་དེ་སྣང་ཡུལ་བྱས་པར་ད་དྲན་པས། རྟོག་པ་དེ་གའི་སྟོང་ཉིད་སྒོམ་པའི་དོན་སྤྱི་དེ་གའི་སྣང་བ་དེ་ལ་སྟོང་སང་ངེ་སྣང། ཞེན་པ་དེ་ལ་ད་སྣང་ཡུལ་ཞེན་ཡུལ་གཉིས་སྣང་ཡུལ་བཟུང་ཡུལ་གཅིག་པ་རེད་སྣང་ཡུལ་དེ་བྱས་སྣང་ཡུལ་ལ་སྟོང་སང་སྣང། ཞེན་ཡུལ་དེ་ལ་རང་བཞིན་གྱིས་གྲུབ་པ་ཅུང་ཟད་ཀྱང་མེད་ཚང་མ་རང་བཞིན་གྱིས་མ་གྲུབ་པ་ཡིན་བསམ་པའི་ཞེན་ངོ་ཞེན་པ་དེ་བྱས་འོ་ད་ཁོ་གཉིས་གཉིས་ཚོགས་བྱས་ནས་བསམ་བློ་གཏོང་ལ་སྒོམ་དགོས་ཀྱི་ཡོད་རེད། ད་ནི་སྣང་ཡུལ་ཞེན་ཡུལ་གྱི་དོན་དག་མ་ཤེས་ན་སྒོམ་ཤེས་ཀྱི་ཡོད་མ་རེད།

we still don't have you know this correct belief which is induced by in you know, a valid cognition so how can this correct belief have then meditate on emptiness Uh, so and uh, it is now the uh, sorry the first one is a uh, recognition or recognition has not meditated on in the emptiness

ད་གཅོད་གཏོང་ཚར་དུས་ཡལ། ད། སྦྱིན་པ་སྦྱིན་བྱེད་ལེན་པ་གསུམ་པའི་ཁུར་བརྗོད་སྦྱིན་པའི་འཁོར་གསུམ་རང་བཞིན་གྱིས་མ་གྲུབ་པ་བསམ་གཏོང་དགོས་རང་བཞིན་གྱིས་གྲུབ་པ་མེད་བསམ་ན་སྒོམ་བཞག་ན། སྒོམ་དག་རེད་སྒོམ་གོ་ཆོད་པ་རེད། རེད་དེ་དེ་སྟོང་ཉིད་ཀྱི་དོན་སྤྱི་མ་སྒོམ་པར་སྒྲ་སྤྱི་སྒོམ་བཞག་པ་རེད། དེས་གོ་རྒྱུ་ཆོད་པ་རེད་སྒྲ་སྤྱི་ལ་སྒོམ་དུས་བྱས་པའི་གནས་བབ་གོ་ཆོད་ཅིག་ཕན་ཡོན་ཡོད་རེད་ཟེར།

uh, essential point of ascertaining you know, the, uh, the absence of singularity, and four is the essential point of ascertaining, uh, ascertaining um, the absence of uh, this uh, plurality. And if we if we if we had not you know the completely you know the you know the um,

ཀྱང་སུ་དེ་འདྲ་ད་མ་རེད་མི་དགེ་བའི་བཤེས་གཉེན་ཡག་པོ་བཙལ་དཔེ་ཆ་ཁྲིད་སྒོམ་སྟངས་ཤེས་ཀྱི་རེད་པ་རེད་དེ་ཡང། ན་ནིང་བུ་མོ་གཅིག་སླེབས་བྱུང། ཕ་རན་སི་ནས་ཡིན་པ་གཅིག་གི་བུ་མོ་ལོ་སུམ་ཅུ་སོ་བཞི་བྱས་པ་གཅིག་མོ་སྐུ་དྲུང་ངའི་ཤག་སླེབས་བྱུང། ཤག་སླེབས་ཡོང་ནས་ཁོ་ངའི་ཁ་བྱང་འཁྱེར་ཡོང། ཨ་ནི། ང་མེད་པ་བྱས་ཁོ་ཟླ་བ་གཅིག་གཉིས་གཅིག་ག་བ་ས། མི་ལོ་མ་རེད། མི་གང་མ་རེད། མི་ལོ་ལོ་འདག་ཅིང་ཡིད་དེ་པད་ཤག་གང་ག་བོར་བརླགས། རྗེས་མ་ང་ཡོད་དུས་ངའི་ཁ་བྱང་བརྩད་གཅོད་སླེབས་བྱུང་ཡོང་ནས་པུ་ལི་སི་གིས་བཀག། པུ་ལི་སིས་བཀག་སྐད་ཆ་མ་བཤད་བཀག་བྱས་ཚེ་ཁོས་པུ་ལི་སི་ལ་རྒྱ་འདྲེ་ཡག་པོ་བརྒྱབ། བརྒྱབ་ཙང་པུ་ལི་སི་གིས་ཡ་རྒྱ་འདྲེ་བརྒྱབ་ཙང་མ་ཐུབ་ཡར་གཏོང་དགོས་བྱུང་ཤག་ཁྱོད་ཡར་འགྲོ་ཤོག་བླ་མ་འབའ་རི་བླ་མ་ཟེར་བླ་མ་ཆེན་པོ་ཟིག་རེད་འབའ་རི་བླ་མ་ཚང་ཆུ་ཚོད་གཅིག་འགྲོ་ཤོག་དེ་མ་ཤོག་དེ་འདྲའི་ཆོ་ག་མ་བྱས་པར་ཡར་ཡོང་དུས་ཁྱི་ཕོ་ཟིག་རེད་དེ་འདྲ་ཟིག་གི་འདུག་ས་རྟག་ཏུ་པུ་ལི་སིས་ཟིག་འདུག་ཟེར་ང་ཚོས།

she had uh, she managed to open her in heart chakra she managed to open her in throat and chakra even she had an op managed to open you know and uh, untie these uh, chakras and or channel wheels in the different places still she has a uh, pain and uh, she can hear different sounds and she can hear different uh, uh things ཁྱི

དེ་བྱེད་གི་མེད་བསམ་ཁྱོད་ཚོ་ཁྱོད་དེ་སྔ་བྱེད་གི་མེད་བསམ། ང་ཚོ་ཁྱོད་མ་བྱན་བྱེད་ཡ་ཡོད་མ་རེད་ཟེར་ཁྱོད་རང། ཁོ་རང་རླུང་ཚིག་ཚིག་བྱས་སོང་ངས་ཁོ་ལ་དེ་ནི་ཅང་མ་ལབ་ཐོན་སོང་དེ་མ་འགྲོ་སོང། སྡོད་རྗེས་ད་སྐབས་ངའི་ཁང་པ་ན་བསྡད་པ་རེད། དེ་ནས་ཞག་ཧ་ལམ་ཞག་པོ། བཅོ་ལྔ་བཅུ་དྲུག་ཅིག་རིང་ལ་ཚུར་སླེབས་མ་བྱུང་ལ་ཁོ་རང་དེ་འཛུལ་བསྡད་ནས་ཡིན་ནས་ཁ་རུ་ཁ་ཐུག་ངས། ཁ་ལག་སྤྲད་གི་ཡོད་ཁ་ལག་ཁ་རུ་ཁ་ཐུག་བ་སྤྲད་བཅུག་སྐད་ཆ་བཤད་མེད། ཁོ་ལ་ཁོས་མ་བཤད་ང་ལ་བཤད་ཡ་ནི་མེད་ཙང་ང་གཉིས་ཁ་ཡ་མི་འདུག།

སྐུ་ངལ་ཁང་པའི་ནང་བསྡད་ཙང་ཨ་མཆོག་འདི་ཤོད་ངེས་དེ་མེད་འདྲ། མི་སྐད་མ་རིག་པ་རེད། ཁོ་སྐྱིད་པོ་བྱུང་བ་འདྲ་ཞག་པོ་བཅོ་ལྔ་ཉི་ཤུ་སོང་ནས། ཡང་ཁོ་སྡོད་མ་ཚུགས་དགོང་དག་རྩེ་གཅིག་ལ་དེ་མ་ཐོན་འགྲོ་ནི་ཡིན་ཡང་རུ་ནི། ཡ་ཙེ་དེ་ཟམ་པ་བཅོས་བར་ཆུ་གཅིག་ཤིང་ཏོག་བཅོས་བར་དེ་ནི་ཡ་ཆིངས་བཞག། ཁོ་ཟམ་པ་ག་དེ་ཁོ་རྒྱ་གར་གཅིག་གི་ཁོ་ཆུ་ཚོད་འདི་ཅུ་ཁྲོག་ཡག་གི་ཅིག་སླེབས་འོང་ཡིན་མ་གནོང་ཁོ་ལ་གནོད་བསྐྱལ་མཁན་འདྲེ་ཡོང་བ་ཡིན་མ་གནོང་ཧ་མ་གོ། ཅིག་ཡོང་ནི་ཁོས་ཅིག་རིག་ཞག་རེད་ནི་ཁོ་བོས་ཡོང།

ཨ་ནི་ཁྱོད་ལ་སྤྲུལ་དེ་སྤྲུལ་འདི་ཨ་མ་ཁོ་རང་ཡོད་རེད་ཨ་མ་རྒན་རོགས་བཅས་ཁོ་ལ་སྤྲུལ་ཁྱོད་ལ་སྤྲུལ་མ་བྲིས་རྒྱབ་ག་བ་ཡིན་ས་མ་བྲིས་རྒྱབ་ཡག་པོ་བྱས་དེ་སང་ཉིན་དེ་ང་ཚོ་ཨ་མ་ཅེ་ཅི་སྐད་དང་ཁོ་ལ་སྨན་བྱུག་ཅི་ཐག་བྱས་ཞག་པོ་བཅའ་བཞུགས་ཀྱི་སྨན་བཏང་ཨ་ནི་ཡག་ཏོག་ས་མ་དྲག་པ་རེད།